དེ་ནས་རྩོད་པའི་རྩ་བར་གྱུར་པ་དང་འཁོར་བའི་རྒྱུ་ཕྱིར་རིམ་རྒྱུའི་ཕྱིར། སེམས་བྱུང་རྣམས་ལས་ཚོར་བ་དང་འདུ་ཤེས། ལོགས་ཤིག་ཕུང་པོར་བཞག་ཟེར་དུས་ཀ། འོ་ན་སེམས་བྱུང་མང་པོ་ཡོད་པ་སེམས་བྱུང་ཕུང་པོ་ལྔ་བཞག་དུས་ཀ་ཕུང་པོ་ལྔ་གི་ནང་ནས་ཚོར་བའི་ཕུང་པོ་འདུ་ཤེས་ཕུང་པོ་ཟེར་ནས་དེ་ནི། དམིགས་བསལ་གྱི་ཕྱིར་མིང་བཏགས་ནས་སེམས་བྱུང་གཞན་དག་ཏུ་མིང་མ་བཏགས་སེམས་བྱུང་ཡོད་རྒྱུ་དེ་ཤང་ལ་མང་པོ་ཡོད་རེད་ད་ནས་གཉིས་པ་དེ་མ་ཐེའུ་དུ་ཁ་ལ་སེམས་བྱུང་དེ་ལ། དེ་ནི་ཡུལ་དེ་ཞེས་བརྗེད་ཡིན་ན་ཞུ་རོགས། དེ་སེམས་བྱུང་དེ་ལ་མང་པོ་བརྗོད་ཡ་ཡོད་རེད། དེ་ནི། སེམས་བྱུང་ནང་ནས་དེ་ནས་ཚོར་བ་དང་འདུ་ཤེས་གཉིས་པོ་དེ་དཔེ་ལོགས་སུ་བཏོན་ནས་དེ་ནས་ཕུང་པོ་ལྔ་ཡི་གྲངས་ལ་ཕ་གིར་བཞག་དགོས་དེ། རྩོད་པའི་རྩ་བར་གྱུར་པ་དང་གཅིག་བྱས། འཁོར་བའི་རྒྱུ་ཡི་ཆ་ནས་བྱས།

ཚོར་བ་དེ་རགས་པ་དང་དེ་ལས་འདུ་ཤེས་ཕྲ་བ་དང། དེ་གཉིས་ཕྲ་རགས་བྱེད། དེ་འདྲའི་ཆ་ནས་བྱས་ཨ་ནི། ཕ་གི་ཟུར་དུ་བཞག་པ་ཡིན། རྒྱུ་མཚན་གསུམ་བཀོད་ཀྱི་འདུག་བ། ད་དེ་འདྲེས་པ་ཚུལ་མ་ཞིབ་ཕྲ་ཀློག་དང་ལྡན་ཚེ། རྩ་བ། རྒྱུ་མཚན་གསུམ་འདུག་བ། རྩོད་པའི་རྩ་བར་གྱུར་པ་དང་གཅིག་བྱས། འཁོར་བའི་རྒྱུ་ཕྱིར་བྱས་རིམ་རྒྱུའི་ཕྱིར། འཁོར་བ་ལ་འཇུག་པའི་རྒྱུ་ཡི་རིམ་རྒྱུ་ཡི་དབང་དུ་བྱས་ནས།

འཁོར་བའི་རྒྱུ་ཕྱིར་རིམ་རྒྱུའི་ཕྱིར། རྒྱུ་མཚན་གསུམ་བྱས་ནས་རྒྱུ་མཚན་གསུམ་པོ་དེའི་ཆ་ནས་སེམས་བྱུང་རྣམས་ལས་ཚོར་བ་དང་འདུ་ཤེས་ལོགས་ཤིག་ཕུང་པོར་བཞག། སེམས་བྱུང་མང་པོ་ཡོད་རེད་དེ་དེའི་ནང་ནས་ཚོར་བ་དང། འདུ་ཤེས་གཉིས་པོ་དེ་ཕུང་པོ་ལྔ་ནས་ལོགས་སུ་ཚུར་བཏོན་ནས་བཞག་པ་ཡིན། ཚོར་བའི་ཕུང་པོ། འདུ་ཤེས་ཀྱི་ཕུང་པོ་ཟེར་བཞག་པ་རེད་བ། སེམས་བྱུང་རྣམས་ལས་ཚོར་བ་དང་འདུ་ཤེས་ལོགས་ཤིག་ཕུང་པོར་བཞག།